མཆོད་མེ་སྤར་ནི་མཆོད་མེ་ལུགས་བར་དུ་རིགས་བ་དང་ཡང་དེ་མ་འགྲིག་པའི་དབང་གིས་མེ་ཤོར་བའི་རྐྱེན་གཙོ་བོ་དེ་འདྲ་གཉིས་ཅིག་མཐོང་གི་འདུག་ད་ཁང་པ་མི་མི་མང་གི་སྡོད་ཁང་མེ་ཤོར་ཡ་དེ་ཡང་དེ་འདྲ་བོ་ཞིག་ཆགས་འདུག་དང་པོ་དེ་ཡང་མི་མི་མང་གི་སོ་སོའི་ནང་ལ་ནི་ཚ་གློག་རིགས་བེད་སྤྱོད་བཏང་དེ་བེད་སྤྱོད་བཏང་སྟངས་མ་འགྲིག་པའི་དབང་གིས་ནི་མེ་ཤོར་གང་ཞེ་ན་བོད་ནང་ཁང་པ་མང་ཆེ་བ་དགོན་པ་ནང་བཞིན་གྱི་ཤིང་བེད་སྤྱོད་ཤུགས་ཆེན་པོ་བཏང་ཡིན་ཙང་མེ་ཤོར་བདེ་བོ་ཆགས

དགུན་ཁ་གནམ་གཤིས་གྲང་མོ། བཅས་དེ་ལ་ནི་མི་ཚང་མ་ཚ་གློག་རིགས་བེད་སྤྱོད་མང་པོ་བཏང་ཡ་དེ་གཅིག། གཉིས་ནས་གངས་ཡག་པོ་མ་རྒྱབ་པ་ཡིན་ན་ཤིན་ཏུ་རྩྭ་རིགས་སྐམ་པོ་ཆགས་ཏེ་མེ་ཤོར་ཡ་ཉེན་ཁ་ཆེན་པོ་ཡོད་དེ་ནི་ད་ད་ལོའི་ལོ་དེ་ལ་དགུན་ཁ་དེ་གྲང་མོ་ཆགས་ཡོད་པ་གསལ་བོ་རེད་བཞག་ལོ་གཞན་དང་མ་འདྲ་བར་ད་ལོའི་ལོ་དེ་ལ་དགུན་ཁ་དཔེ་གྲང་མོ་ཆགས་ཡིན་ཙང་མི་མང་གིས་ཡང་ཚ་གློག་རིགས་ཤུགས་ཆེ་བ་བེད་སྤྱོད་བཏང་གི་རེད་བསམ་དེ་ནི་ཉེན་ཁ་ཆེན་པོ་ཞིག་མཐོང་གི་འདུག།
ད་འདུག་བྱས་ནས་བོད་ནང་ལོགས་ལ་ད་མེ་སྐྱོན་རིགས་མང་པོ་ཤོར་ཡོད་པ་བྱས་ལྷག་པར་དུ་ད་ལྟ་ཨ་མདོ་རེབ་གོང་ཁུལ་ལ་འདུག་བྱས་ནས་ཤོར་ཡོག་རེད་ཅེས་ཁྱེད་རང་གསུངས་སོང་དེ་ཡིན་དུས་ཙམ་པ་ད་བོད་ནང་ལ་ཨ་ནི་ད་མེ་རིགས་ད་མེ་སྐྱོན་རིགས་དེ་འདྲ་ཅིག་མ་ཡོང་ཡག་གི་ད་ཐབས་ལམ་ཟེར་ན་འདྲ་སྔོན་འགོག་ཟེར་ན་འདྲ་ད་ཅིག་དེ་མ་ཡོང་ཡག་གི་ཐབས་ཤེས་རིགས་ཅིག་གང་དང་གང་ཡོད་ན། ད་གཙོ་བོ་དེ་ང་ཞུ་ཡ་ལ་ད་བོད་རིགས་སྤུན་ཟླ་ཚོས་ཀྱི་ངེས་པར་དུ་ཟབ་ཟབ་བྱེད་དགོས་ཡ་གཅིག་དེ་ལ་ནི་དགུན་ཁ་ལ་མེ་མང་ཆེ་བ་དེ་དགུན་ཁ་ཤོར་གི་འདུག་དེ་ཡིན་ཙང་རྣམ་པ་ཚོས་ཚ་གློག་རིགས་བེད་སྤྱོད་བཏང་བའི་སྐབས་སུ་དེ་བཏང་ཤེས་པའི་ཐོག་ནས་གཡས་གཡོན་གྱི་ཁང་པ་དེ་ཤིང་གི་ཁང་པ་ཡིན་པ་ཧ་གོ་བའི་ཐོག་ནས་ཟབ་ཟབ་བྱས་ཏེ་བཏང་དགོས་ཡ་དེ་གཅིག་ནི་དགོན་པ་ཁག་ལ་མཆོད་མེ་སྤར་ཡ་རིགས་དེ་ཚོ་ལ་ཟབ་ཟབ་བྱེད་དགོས་ཡ་དང་གཉིས་ནི་རི་སྒང་ལ་དགུན་ཁ་གངས་ཡག་པོ་མ་རྒྱབ་པ་ཡིན་ན་སྐབས་དེ་འདྲའི་སྐབས་སུ་ལ་ནི་རི་ལ་ནི་ཐ་མག་རིགས་གང་བྱུང་མང་བྱུང་གཡུག་ཡ་དང་ཤེལ་དམ་རིགས་གང་བྱུང་མང་བྱུང་གཡུག་ཡ་རིགས།